ཨ་རིའི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ད་ང་དེ་རིང་གི་ལས་རིམ་འདི་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནང་ལ་གནས་འཁོད་བོད་ཀྱི་རིག་གནས་ཐད་ལ་མཁས་པ་བློ་བཟང་ཤེས་རབ་ལགས་ཀྱིས་ད་འདས་པའི་ལོ་ངོ་གཉིས་ཙམ་གྱི་རིང་སྤྱི་ཚོགས་བརྒྱུད་ལམ YouTube ཐོག་ནས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་བོད་ཀྱི་རིག་གནས་སོགས་མི་མང་ལ་ངོ་སྤྲོད་གནང་ཡོད་རེད། དེང་སང་ཁོང་གིས YouTube ཐོག་ནས་ས་ཁྲའི་ནང་གི་བོད་ཞེས་པའི་ལས་རིམ་ཞིག་གི་ཐོག་ནས་བོད་བརྒྱུད་ནང་བསྟན་གྱི་གནས་རྩ་ཆེན་པོ་འདི་ཚོ་དང་ཨ་ནི་ས་གནས་གལ་ཆེན་པོ་ཁག་ས་ཁྲའི་ཐོག་ནས་མི་མང་ལ་ངོ་སྤྲོད་དང་སློབ་ཁྲིད་བྱེད་ཐབས་བྱེད་ཀྱི་འདུག་ད་གཟའ་འཁོར་འདིའི་ལས་རིམ་ནང་ལ་སྤྱི་ཚོགས་བརྒྱུད་ལམ་ཐོག་ནས་བློ་བཟང་ལགས་ཀྱིས་དྲྭ་ལམ་ཐོག་གི་ལས་རིམ་དེ་ག་རེ་བྱས་ཏེ་གཉེར་གྱི་ཡོད་པ་དང་ད་ལས་རིམ་འདི་གིས་མི་མང་ལ་གོ་རྟོགས་དང་ཕན་ཐོགས་ག་ཚོད་བྱུང་གི་ཡོད་མེད། ལས་རིམ་དེ་རིགས་ཆེད་དུ་བློ་བཟང་ལགས་ཀྱིས་ད་གྲ་སྒྲིག་ག་འདྲ་གནང་བཞིན་ཡོད་པ་སོགས་ཀྱི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་བློ་བཟང་ཤེས་རབ་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། བློ་བཟང་ལགས་ལ་བཀའ་འདྲི་མ་ཞུ་བའི་གོང་དེ་ལ། བྱང་ཤམ་བྷ་ལ་ཞེས་པ་དེ་ད་བོད་པ་མང་ཆེས་ཀྱིས་ད་དེ་ང་ཚོ་དཔེ་ཆ་དང་དེ་འདྲའི་ཐོག་ནས་མང་ཆེས་ཀྱིས་ཧ་གོ་གི་ཡོད་རེད་དེ་གོ་ཡོད་རེད་དེ་ཡིན་ནའི་ཤམ་བྷ་ལ་ག་བ་ལ་ཡོད་མིན་ཧ་གོ་གི་ཡོད་མ་རེད་སོང་ཙང་བློ་བཟང་ཤེས་རབ་ལགས་ཀྱིས་བྱང་ཤམ་བྷ་ལ་ཞེས་པ་དེ་ས་གནས་ག་བ་ལ་ཡོད་མིན་དྲ་ལམ་ཐོག་ནས། འགྲེལ་བརྗོད་གནང་བའི་གི་ལས་རིམ་ཞིག་ནས་ཟུར་འདོན་བྱས་པའི་སྒྲ་ཐུང་ཐུང་ཅིག་ང་ཚོ་ལས་རིམ་གསན་མཁན་ཚོ་ལ་ངོ་སྤྲོད་ཞུ་ཨ་ནི་དེའི་རྗེས་སུ་བློ་བཟང་ལགས་ལ་བཀའ་འདྲི་ཞུ་ཡ་ཅིག་བྱེད་ཀྱི་ཡིན་བློ་བཟང་ལགས་འདི་ཅིག་གསན་དང། ས་ཁྲའི་ནང་གི་བོད་གསན་གཟིགས་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་བྱང་ཤམ་བྷ་ལ་ཟེར་དེ་བོད་ཆེན་པོའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ས་ཁྲ་གི་ལམ་ནས་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་ཡིན། དེ་ཡང་གྲོགས་པོ་མང་པོ་ཅིག་གིས་མཆན་གྱི་ལམ་ནས་ཤམ་བྷ་ལ་གང་དུ་ཡོད་མེད་ངོ་སྤྲོད་ཅིག་བྱེད་ཤོག་ཟེར་ནས་ཡང་ནས་ཡང་དུ་གསུང་གི་ཡོད་པ་དང། ཨ་ནི་སྤྱིར་བཏང་གི་ང་རང་ཚོ། ནང་པ་ཟེར་ན་རེད་བོད་བརྒྱུད་ནང་པ་ཟེར་ན་རེད་བཤད་སྟངས་འདྲ་བོ་ཅིག་ལ། ཕྱོགས་བཞི་ལ་གནས་ཆེན་པོ་བཞི་འདྲ་བོ་ཅིག་རྒྱ་གར་རམ་ཡང་ན་རྡོ་རྗེ་གདན་ནས་བརྩིས་པའི་ཤར་རི་བོ་རྩེ་ལྔ་ལྷོ་པོ་ཏ་ལ་ནུབ་ཨོ་རྒྱན་བྱང་ཤམ་བྷ་ལ་ཟེར་ཅེས་བཤད་སྲོལ་ཡོད་རེད་བ། དེ་གི་ནང་ལོགས་ནས་ད་གཞན་པ་གསུམ་དེ་ངས་ས་ཁྲའི་ནང་གི་བོད་ཟེར་བའི་ལེ་ཚན་འདི་གི་ནང་ལོགས་ལ་ངོ་སྤྲོད་མདོར་བསྡུས་རེ་ཞུས་ཡོད་རེད། དེ་ནས་ཤམ་བྷ་ལ་དེ་ད་ལྟའི་བར་དུ་ལ་ཅིག་ཞུ་ཡ་རག་མ་སོང་ལ་ད་དེ་ལ་བརྟེན་ནས་དྲ་གྲོགས་མང་པོ་ཅིག་གིས་དེ་གསུང་གི་ཡོད་ས་རེད་བསམ་གི་འདུག། ད་ཤམ་བྷ་ལ་ཟེར་དེ་གཞན་པ་དེ་ཚོ་དང་ཏོག་ཙམ་འདྲ་གི་མི་འདུག་སྤྱིར་བཏང་གི་རི་བོ་རྩེ་ལྔ་དང་པོ་ཏ་ལ་ཟེར་དེ་ཚོ་དེ་རི་རྡོག་རྡོག་རེ་རེ་ལ་ངོས་བཟུང་གི་ཡོད་རེད་བཤད་སྟངས་མ་འདྲ་བ་ཏོག་ཙམ་ཏོག་ཙམ་ཡོད་རེད་དེ་སྤྱི་ཡོངས་ཀྱི་ཆ་ནས་གོ་གཅིག་གྱུར་འདྲ་བ་གཅིག་དང་མ་འདྲ་བ་གང་ཡོད་པ་དེ་ཡང་གོ་ས་ཁྲ་གི་ལམ་ནས་ངོས་ཟིན་པ་ལ་དཀའ་ལས་ཁག་པོ་དེ་འདྲ་སྐྱེ་རེ་མི་འདུག།

སྔ་མ་དེ་ཚོ་དེ་ད་ང་ཚོ་བོད་ཀྱི་མཁས་པ་དེ་ཚོ་ཆགས་བསྡད་ཀྱི་འདུག་དེ་ནས་དེང་སང་ཕྱི་རྒྱལ་གྱི་ཉམས་ཞིབ་མང་པོ་བྱེད་ཀྱི་འདུག་ད་དེ་ཚོ་གི་ག་རེ་ག་རེ་ལ་གོ་ཡོད་མེད་འདྲ་བ་དེ་ངས་གཙོ་བོ་འདྲ་བ་བྱས་ནས་ད་བརྒྱ་ཆ་བརྒྱ་ཆ་དགུ་བཅུ་ཙམ་དེ་རེད་ད་དེ་གི་ཐོག་ལ། ད་བཤད་སྟངས་འདི་འདྲས་ཀྱི་བྱས་པ་ཡིན་ན་ལྷག་པར་དེང་སང་གི་ནུབ་ཕྱོགས་ཀྱི་ལོ་རྒྱུས་རིག་པ་དེ་ཚོ་གིས་ང་ཚོ་བོད་ཀྱི་ཆོས་ལུགས་ཀྱི་ལོ་རྒྱུས་ཅིག་ཡོད་རེད་བ་དེ་ད་ཕར་སྦྱར་ནས་བཤད་པ་ཡིན་ན་ད་ནི་དེང་སང་གི་དབང་དུ་བྱས་པ་ཡིན་ན་ད་དབུས་ཨེ་ཤེ་ཡ་གི་ས་ཁུལ

རེད་བློ་བཟང་ལགས་ད་ལྟ་དབུས་ཨེ་ཤི་ཡ་གི་ས་གནས་གསུང་དུས་ཙམ་པ་ད་དབུས་ཨེ་ཤི་ཡ་དེ་ས་གནས་ཞེ་བོ་ཅིག་རྒྱ་ཁྱབ་ཆེན་པོ་རེད་རྒྱལ་ཁབ་མང་པོ་ཞེ་བོ་ཅིག་ཡོད་རེད་བྱང་ཤམ་བྷ་ལ་ཟེར་དེ་འདྲས་ཅིག་ཡོད་བ་ཡིན་ན་དབུས་ཨེ་ཤི་ཡ་གི་ས་གནས་ག་གི་ག་བ་ལ་ཡོད་ས་རེད་བས་ད་ལྟ་བློ་བཟང་ལགས་ཀྱི་ངས་ལས་རིམ་དེ་ཆ་ཚང་འདྲ་བ་ཅིག་ངེས་ཆུང་སོང་དེ་འདྲས་དེ་འདྲས་ཅིག་དེ་འདྲས་དེ་འདྲས་ཅིག་ལ་གོ་དགོ་གི་རེད་ཨ་ནི་མཚོ་དང་རྒྱུག་ཆུ་དང་དེ་འདྲས་མང་པོ་ཅིག་འགྲེལ་བཤད་སྐྱོན་གི་འདུག་དབུས་ཨེ་ཤི་ཡ་གི་ས་གནས་ད་རྒྱལ་ཁབ་ག་བ་ལ་ཡོད་ས་རེད་བས

དེང་སང་གི་ད་ལོ་རྒྱུས་སྨྲ་བ་དེ་ཚོ་གི་བཤད་སྟངས་དང་ནི་ང་ཚོ་གི་ཅིག་ད་ཀ་ལཱ་པ་དང་ཤམ་བྷ་ལ་ད་དུས་འཁོར་བཤད་བསྡད་པའི་གཞུང་དེ་ཚོ་ཚུར་གོང་རུ་བསྒྲིགས་ཡོང་དུས་ད་དེང་སང་གི་ཁ་ཛག་སི་ཐན་ཡོད་ཨ་ཁ་ཛག་སི་ཐན་དང་ཨོ་ཛི་བེ་ཀི་སི་ཐན་ད་དེ་གི་ས་འབྲེལ་འདྲ་བོ་རེད་ཤག། དེ་གི་རྒྱུད་འདྲ་བ་ཅིག་ལ་འཁེལ་གི་འདུག།

རྒྱ་ཆེ་བའི་ཐོག་ནས། ད་ལྟ་བློ་བཟང་ལགས་ཀྱིས་ལས་རིམ་གཉེར་བཞིན་པ་དེ་ས་བཀྲའི་ནང་གི་བོད་ཞེས་པའི་ཀྱི་ལས་རིམ་དེ་རེད། ས་བཀྲའི་ནང་གི་བོད་ཞེས་པའི་ལས་རིམ་འདི་སྐོར་ལ་ཅིག་ན་ཡུའུ་ཀྲུབ་ཐོག་གི་ལས་རིམ་འདི་སྐོར་ལ་ངོ་སྤྲོད་ཁྱུག་ཅིག་གནང་དང། ལས་རིམ་འདིའི་ནང་ལོགས་ལ་ད་གཙོ་བོ་གནད་དོན་དང་བརྗོད་གཞི་ག་རེ་ཐོག་ལ་གླེང་སློང་གནང་ཡ་གི་ཐབས་ཤེས་གནང་གི་ཡོད།
ད་དེ་ལོ་རྒྱུས་རྒྱང་རིང་པོ་ཞེ་དྲག་བཤད་ཡ་མང་པོ་ཤོས་ཅིག་ཕྱོགས་རྩེ་གཅིག་ནང་ལ་སྡོམ་བསྡུ་ཡ་དཀའ་པོ་རེད་བསམ་ཡོད། རེད་རེད་རེད།
ངས་ཐོག་མར་ཡུའུ་ཀྲུབ་དེ་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་སྒོ་ཕྱེ་ཡིན་པ། ཨོ་ལགས་སོ་ལགས་སོ། སྐབས་དེ་དུས་མི་ལ་ཕར like བྱེད་ཡ་འདྲ་བ་དང་ལྟ་བསྡད་ཡ་དེ་འདྲ་འདྲ་བ་མ་གཏོགས་ང་རང་གིས་སྐད་བཞག་ཡོད་མ་རེད། དེ་ནས་ཉིས་སྟོང་བཅུ་དགུ་གི་ད་ལྟ། ཀོ་བི་ཏི་ནད་ཡོང་བའི་སྐབས་སུ། ད་ཉིས་སྟོང་ཉི་ཤུ་ཙམ་ཡིན་ས་ཡོད་དེ་དུས་ངས་འཕྲོད་བསྟེན་དང་འབྲེལ་བའི་གི་ཚན་པ་གཉིས་བཞག་པ་ཡིན། ཉིས་སྟོང་ཉི་ཤུ་ལོ་གཉིས་མ་གཏོགས་ཡོད་མ་རེད། དེ་ཡང་ངས་སྔོན་མ་སྐད་འཕྲིན་དེ་འདྲའི་ནང་ལ་བཤད་བཞག་པ་ཨ་ནི་མི་གཞན་པ་གིས་སྒྲ་ཕྱོགས་གཅིག་ཏུ་དེ་འདྲའི་སྒྲ་སྒམ་བཟོས་ནས་ཚུར་བཏང་ཡོང་གི་འདུག་ཨ་ནི་ངས་བལྟས་བཞག་པ་རེད། ད་དེ་ནས་ཉིས་སྟོང་ཉེར་བཞི་ཙམ་གྱི་ལོ་ནས་བཟུང་ནས་བཞག་འོང་དུས།

གཏན་འཁེལ་བཟོས་ནས་སྡོད་བྱས་པ་རེད། ད་ས་བཀྲའི་ནང་གི་བོད་ཟེར་ཡ་དེའི་ནང་ལོགས་ནས་ད་ས་བཀྲ་དང་འབྲེལ་ཡོད་ཀྱི་ཅིག་འདུག་བ་དེ་ཚོ་ཚང་མ་དེ་དེ་ང་རང་རང་གིས་རྐང་བཙུགས་ནས་བཟོས་བསྡད་པ་ཅིག་ད་དེ་མ་ཡིན་པའི་ཐེངས་དང་པོ་དེ་ཚོ་ཕལ་ཆེར་ཅིག་སྐད་འཕྲིན་ནང་བཤད་བཞག་པ་དང་དེ་ནས WhatsApp ནང་བཤད་བཞག་པ་དང Telegram ནང་བཤད་བཞག་པ་དེ་ཚོ་མི་གཞན་དག་གིས་སྒྲ་ཕྱོགས་གཅིག་ཏུ་ང་རང་ཚུར་བཏང་ཡོང་དུས་དེ་ཚོ་ཡར་བཞག་ཡོད་དོ་སྡོད་ཟིན་འདྲ་བ་ཅིག་རེད།

ཨོ་དེ་ངས་གལ་ཆེན་པོ་ཅིག་ཚོར་ནས་ནི་ང་ཚོ་བོད་ཀྱི་གནས་ཆེན་དེ་ཚོ་ས་ཁྲ་གི་ནང་ལོགས་ལ་མར་འཛུགས་བཙུགས་བཞག་པ་ཡིན་ན་དེ་ནས་དེ་ག་རེ་ཟེར་གི་རེད་ལོ་རྒྱུས་འདྲ་བོ་ཡིན་ན་ག་རེ་ཡིན་ན་དེ་ཆ་ཚང་བ་འདྲ་བོ་བྱེད། ང་རང་གི་མིག་གི་གཤིས་ཀ་དེ་ལོ་རྒྱུས་འདྲ་བོ་ག་རེ་ཤེས་པ་ཡིན་ན་དེ་དོན་རྐྱེན་གྱི་འབྱུང་ས་གི་ས་ཆ་ཅིག་ཡོད་རེད་བ། དེ་ག་བ་ཡོད་མེད་དང་དེ་གི་བཟོ་ལྟ་འདྲ་བོ་ག་འདྲ་ཡོད་མེད་ཅེས་མ་ཤེས་ན་དེ

རེད་བློ་བཟང་ལགས་གཅིག་ད་ལྟ་ཕན་དེ་འདྲ་ལས་རིམ་འདིའི་ཐོག་ནས་ས་བཀྲའི་ནང་གི་བོད་ཞེས་པའི་གི་ལས་རིམ་འདིའི་ཐོག་ནས་ད་གླེང་སློང་གནང་ཟིན་པའི་གི་བརྗོད་གཞི་ཁག་ཅིག་ངོ་སྤྲོད་གནང་དང་ད་ག་རེ་ག་རེ་ཐོག་ལ་བློ་བཟང་ལགས་ཀྱི་ངོ་སྤྲོད་དང་འགྲེལ་བཤད་སྐྱོན་ཡོད་ན། ད་ཞི་ཁང་གི་དེ་ནང་ལོགས་ལ་ཡར་བཞག་ཆ་བྱས་པ་ཡིན་ན་ད་ལྟ་བར་དུ་ད་ཡིབ་བརྒྱ་བཅུ་མའི་བརྒྱད་ཁང་པ་དེ་ནི་ཡ་ཨབ་ལོ་ཏྲི་སེ་གང་རེད་དེ་རེད་བྱས་ཤིང་ད་རེད་དེ་གི་ནང་ལོགས་ལ། བོད་ཀྱི་རྒྱལ་རབས་སྐོར་རང་སྒྲ་སྒམ་ཟེར་དགོས་རེད་བརྙན་སྒམ་ཟེར་དགོས་རེད་དྲུག་ཅུ་རེ་ཡར་ཙམ་ཅིག་ཡོད་རེད། འདུག་འདུག་འདུག་རྒྱལ་རབས་ལོ་རྒྱུས་སྐོར་ལ་འདི་འདྲའི་བརྙན་འཕྲིན་མང་པོ་ཞིག་བཟོས་བཞག་བློ་བཟང་ལགས། འོ་དེ་འདྲའི་ཡོད་རེད་ད་དེ་ངས་ང་རང་གི་རྐང་ཚོ་བཟོས་རྐྱང་རྐྱང་མ་རེད་ངས་སྔོན་མ་སྐད་འཕྲིན་ནང་ཤེས་ཡིག་བརྒྱབ་དེ་མིས་སྒྲ་བཅུག་འོ་ནས་ཚུར་བཏང་འོང་འདུག་ད་ངས་གང་རག་རག་དེ་ཡར་བཞག་དེ་ཆ་ཚང་བ་གཅིག་རེད་མི་འདུག་ཁ་ཤས་ཆ་མ་ཚང་བ་དང་གཅིག་ཁ་ཤས་བོད་ནང་ལོགས་ནས་བཅུག་དུས་ཡར་ཁོ་སྒྲ་ཏག་ཏག་མ་འགྲོ་བ་དེ་འདྲའི་བར་རོལ་ནས་ཆད་དེ་ཡང་འདྲ་བ་འདུག་དེ་ལྟར་ཁོས་ཅིག་བཤད་ཚར་རེད་ཁོ་ཚོས་སྒྲ་ཅིག་བཅུག་ཚར་ངས་ཡར་ཡར་བཞག་པ་རེད་ད་དེ་ནས། དྲ་ཐོག་གི་བོད་ཀྱི་བརྡ་སྤྲོད་ཟེར་ཡག་ཅིག་རེད་དེ་ནང་ལོགས་ལ་ཡང་བརྡ་སྤྲོད་ཀྱི་རིང་ནས་འདི་ཁྲིད་ཐབས་འདྲ་བ་ཅིག་ངས་ཐུན་མོང་མ་ཡིན་པ་འདྲ་ཅིག་བཟོ་ཐུབ་ན་བསམ་ད་རི་མོ་གི་ལམ་ནས་ནི་ད་དེ་འདྲས་ཀྱི་ཐོག་ནས། དེ་འདྲས་ཀྱི་ཐོག་ནས་པ་ཅན། ད་ག་ཚད་ཡོད་ན་ཉེར་ཞིག་སྲིད་མ་ཟིག་དེ་འདྲས་ཅིག་ཡོད་རེད་དེ་ནས་དཔེ་དེབ་ངོ་སྤྲོད་ལ་སོགས་པ་མང་པོ་ཡོད་རེད་ད་ས་ཁྲ་ནང་གི་བོད་ནང་ལོགས་ལ་ཆ་མཚོན་པ་ཡིན་ན་ནི་བོད་ནང་ལོགས་གི་དཔེར་ན་ཕག་གྲུ་རྫོང་ཆེན་བཅུ་གསུམ་དགོད་བྲེ་གི་མང་པོ་ཅིག་ཡོད་རེད་ནི་དེ་ག་ནང་བཞིན་གི་ཅིག་གནའ་སྔ་མོ་གི་བོད་གི་རྒྱལ་ཕྲན་དེ་ཚོ་གི་རྒྱལ་ས་ནི་དཔེ་ཅིག་བཤད་པ་ཡིན་ན་སྤྱི་བཏང་གི་བོད་ནང་ལོགས་གི་གནས་དེ་ཚོ་དེ་ས་ཁྲ་ཁ་ཤས་ནང་ལོགས་ལ་འཁོད་འདུག་ཡོད་རོགས་ཡོངས་གྲགས་ཆེ་དེ་ཚོ་ནི་དཔེ་ཅིག་བཤད་པ་ཡིན་ན། ད་ང་ཚོ་ཐག་ཉེ་འདྲ་ཚོ་ཧ་གོ་བ་རེད་མ་གཏོགས་གཞན་དག་ཧ་གོ་ཁག་པོ་ཡོད་རེད་བ། ནང་ཆེན་རྒྱལ་པོའི་རྒྱལ་ས་དང་ལྷ་ཐོག་རྒྱལ་པོའི་རྒྱལ་ས་དེ་ད་ལྟ་ཕན་ཆད་ལ་དེ་ངས་དེར་བྲིས་ཕན་ཆད་ལ་ས་ཁྲ་ནང་ལོགས་ལ་བཀོད་རྒྱུ་ཕར་བཞག་དེ་འདི་བ་རེད་ཟེར་ནས་འགྲེལ་བཤད་རྒྱག་མཁན་ཐུག་རྒྱུ་ཕལ་ཆེར་མི་འདུག། ད་ལྟ། TBRC ཁོ་ཚོ་གི་ཡང་ས་ཁྲ་ནང་ལོགས་ལ་བོད་གི་གནས་ཁ་ཤས་ཅིག་གཏན་འབེབས་བཟོ་ནས་དེ་བྱེད་ཀྱི་ཡོད་རེད།
ནང་ཆེན་དེ་རྒྱལ་ས་དེ་མི་འདུག་ལྷ་ཐོག་རྒྱལ་པོའི་རྒྱལ་ས་ཅིག་བྲིས་འདུག་ལྷ་ཐོག་རྒྱལ་པོའི་རྒྱལ་ས་དེ་ནོར་བསྡད་ཤག་ལྷ་ཐོག་རྒྱལ་པོའི་རྒྱལ་ས་དེ་ཁམས་པ་སྒར་རེད་ཟེར་བྲིས་ཤག་དེ་གཉིས་ཀྱི་བར་རོལ་ལ་ཞོལ་གྱི་རྒྱང་ཐག་རིང་པོ་ཡོད་རེད་བ།
ཨ་དེ་འདྲའི་གི་ཐོག་ནས་ད་ངས་དེ་གལ་ཆེན་པོ་འདྲ་བ་ཅིག་མཐོང་ནས་ནི་ལྷ་ཐོག་རྒྱལ་པོའི་རྒྱལ་ས་ག་རེ་ཡིན་པ་ནང་ཆེན་རྒྱལ་པོའི་རྒྱལ་ས་ག་རེ་ཡིན་པ་ལ་སོགས་པ་ནི་ཕག་གྲུ་གི་རྫོང་ཆེན་བྱེ་རི་སྟག་རྩེ་ག་རེ་ཡིན་པ་དེ་ནས་འོལ་ཁ་སྟག་རྩེ་ག་རེ་ཡིན་པ་འཕྱིང་བ་སྟག་རྩེ་ག་རེ་ཡིན་པ་ལ་སོགས་པ། ཨོ་དེ་ཚོ་དེ་ད་ངས་དེ་འདྲའི་འདྲ་བ་བྱས་ནས་བཟོས་ཡོད་རེད་དེ་ནས་རྗེ་རིན་པོ་ཆེ་འདྲ་ཆ་མཚོན་པ་ཡིན་ན་རྗེ་རིན་པོ་ཆེ་གི་ཕུ་ལང་ཁོ་གནམ་ཐང་ནང་ལོགས་ས་ཆ་འདིར་ཕེབས་ཟེར་ཏེ་ས་ཆ་དེ་ག་བ་ཡོད་མེད་ས་ཁྲ་གི་ནང་ལོགས་ནས་མཛུག་གུ་བཙུགས་ནས་ཨོ་རྗེ་རིན་པོ་ཆེ་ས་ཆ་འདིར་ཕེབས་ཟེར་ནས་རྣམ་ཐར་ནང་འདུག་བ་དེའི་ས་ཆ་དེ་འདི་རེད་ཟེར། སྐད་ཅིག་བསྟན་ཡོང་དུས་ཁོ satellite ཀྱི་པར་སྟེང་ནས་བསྟན་ཡོང་དུས། ས་ཆ་དེའི་ཁ་བསྒྱུར་སྟངས་ཤར་ལྷོ་ནུབ་བྱང་རི་དང་ཆུ་དང་ཚང་མ་མཐོང་གི་འདུག་བ། རེད་རེད། ཨོ་དེ་སྙིང་རྗེ་མོ་འདྲ་བོ་ཅིག་འདུག་མཚམས་འདི་ནས་ཡང་བློ་བཟང་ལགས་ཀྱི YouTube དྲ་ལམ་ཐོག་ནས་དེ་སྔ་རྒྱ་གར་གཅིག་གནའ་སྔ་མོའི་རྒྱ་གར་གྱི་ནང་པའི་གྱི་གཙུག་ལག་སློབ་ཁང་ད་གྲགས་ཆེ་ཤོས་གཉིས་ཏེ་ན་ལེན་དྲ་དང་བི་ཀ་མ་ལ་ཤི་ལའི་གཙུག་ལག་ཁང་གཉིས་ཆགས་བསྡད་ཀྱི་ཡོད་རེད་ན་ལེན་དྲ་ག་བ་ཡོད་མེད་དེ་ད་ཡོངས་གྲགས་རེད་བོད་པ་དང་བོད་མི་མང་ཆེ་གིས་མཁྱེན་གྱི་ཡོད་རེད་དེ་བི་ཀ་མ་ལ་ཤི་ལའི་གྱི་གཙུག་ལག་སློབ་ཁང་དེ་ད་ག་བ་ལ་ཡོད་མིན་དེ་མཁས་པའི་ཁྲོད་ལ་ཡང་སྐབས་རེར་ཡང་ཅིག་བགྲོ་གླེང་དང་དེ་འདྲ་ཡོང་བསྡད་ཀྱི་ཡོད་རེད། འདིའི་ཐད་ལ་ཨ་ནི་ད་བློ་བཟང་ལགས་ཀྱིས་ཨ་ནི་ད་ས་བཀྲའི་ནང་གི་བོད་ཞེས་པའི་ལས་རིམ་འདིའི་ནང་བ་ལ་ལས་རིམ་གཅིག་བཟོས་འདུག་དེའི་ནང་ནས་སྒྲ་འཇུག་བྱས་པ་ཐུང་ཐུང་ཅིག་བཏང་གི་ཡིན་ད་ཅིག་གསན་དང། དེ་ཨོ་གསན་གཟིགས་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་དམིགས་བསལ་རྒྱ་གར་གྱི་ནང་པའི་གནས་གྲགས་ཅན་བི་ཀ་མ་ལ་ཤི་ལ་གི་གཙུག་ལག་ཁང་དེའི་ས་བཀྲ་གི་ནང་ལོགས་ནས་ངོ་སྤྲོད་མདོར་བསྡུས་ཅིག་ཞུ་ཡ་ཡིན། དེ་ཞུ་དགོས་ཡ་དེ་གྲོགས་པོ་གཅིག་གིས་ངེད་ཀྱི་ངོ་དེབ་མ་རེད YouTube གི་ནང་ལོགས་ལ་དུས་རིང་པོ་ཞིག་ནས་ཡང་ནས་བསྐྱར་དུ་མཆན་བཏབ་ནས་འབོད་སྐུལ་གནང་བ་གཞིར་བཟུང་གིས་ད་དེ་རིང་ངོ་སྤྲོད་མདོར་བསྡུས་ཅིག་ཞུ་དུས། ཐོག་མར་རྒྱ་གར་རྡོ་རྗེ་གདན་དེ་ང་ཚོ་མཚམས་རྟགས་ཀྱི་ལྟེ་བ་འདྲ་བོ་དེ་བརྩིས། ངས་དེ་ལབ་ཡ་ཅི་རེད་ཟེར་ན་ད་ང་ཚོ་བོད་ཀྱི་ས་ཆ་བཤད་ཡོང་དུས་ལྷ་ས་དང། པོ་ཏཱ་ལ་དང་ལྟེ་བ་འདྲ་བོ་ཅིག་བྱས་ནས་ང་ཚོ་གཅིག་བཤད་ཡོང་དུས་ནི་ཤར་ལྷོ་ནུབ་བྱང་དང་དེ་ཚོ་མགོ་ཚོད་ཡོད་ལ་མང་ཆེ་བ་དེ་ཚོད་ཡོད་རེད་བ། ཨོ་དེ་ནང་བཞིན་རྒྱ་གར་གྱི་ནང་པའི་གནས་དེ་ཚོ་བཤད་ཡོང་དུས་ནི་ངས་རྡོ་རྗེ་གདན་དེ་ལྟེ་བ་བྱས་ནས།

ད་འདི་གི་ནང་ལོགས་ནས་ད་པ་ཊ་ན་ཟེར་གྱི་འདུག་དེ་ཆོས་རྒྱལ་མྱ་ངན་མེད་ཀྱི་རྒྱལ་ས་ད་མ་ག་དྷ་གི་རྒྱལ་རབས་ཀྱི་ནང་ལོགས་ནས་སྐད་གྲགས་ཆེ་ཡ་ཅིག་རེད་བ། དེ་ནས་འདི་བྷ་གལ་པུར་ཟེར་གྱི་འདུག་འདི་ཞི་བ་འཚོ་དང་ཇོ་བོ་རྗེ་ཁོང་རྣམ་པ་གི་འཁྲུངས་ཡུལ་ད་ཤར་ཕྱོགས་ཟ་ཧོར་རྒྱལ་པོ་གི་རྒྱལ་ས་དེ་ཡིན་པའི་སྐད་ཆ་དེ་ནས་བཤད་གྱི་འདུག་ད་ད་ལྟ་འདི་ཚོ་དེ་རྩ་བའི་དེང་སང་གི་དབང་དུ་བྱས་པ་ཡིན་ན་བི་ཧར་མངའ་སྡེ་ཁོངས་གཏོགས་རེད་འདུག་བ།
བློ་བཟང་ལགས་ཀྱིས་ད་བརྗོད་གཞི་ག་རེ་ཐད་ལ་བཀའ་མོལ་དང་གླེང་སློང་གནང་དགོས་མིན་དེ་ཐག་གཅོད་ག་འདྲ་ཞིག་གནང་གི་ཡོད་ད་ལྟ་འདི་འདྲ་བྱས་ནས་བློ་བཟང་ལགས་ཀྱི YouTube ཀྱི་བརྙན་འཕྲིན་འདི་ཚོ་ལ་བལྟས་པའི་སྐབས་སུ། བློ་བཟང་ལགས་ཀྱི་ལས་རིམ་འདི་ཚོ་ལ་དོ་སྣང་བྱེད་མཁན་ཚོ་གིས་འབོད་སྐུལ་བྱས་ཨ་ནི་འབོད་སྐུལ་བྱས་པ་ལ་གཞིགས་ནས་བློ་བཟང་ལགས་ཀྱིས་ལས་རིམ་འདི་ཚོ་བཟོས་གནང་གི་ཡོད་ས་རེད་བསམ་མཁན་ཅིག།
ཨོ་དེ་བཟོ་འདྲ། མང་པོ་ཆགས་འགྲོ་གི་འདུག་ཁ་ཤས་ཀྱིས་ཡང་ནས་བསྐྱར་དུ་ཅིག་བཟོ་རོགས་ཟེར་བསྡད་དུས། ཨ་ནི་ང་རང་གི་རྩ་བའི་ཅིག་བཟོ་བསམ་པ་དང་དེ་འདྲའི་གི་ག་རེ་ཟེར་གི་རེད། དམིགས་ཡུལ་གི་ནང་ལོགས་ཡོད་བསྡད་པ་དེ་འདྲའི་ཡིན་ན་ངས་བཟོ་གི་ཡོད། ཡིན་ན་ཁ་ཤས་ཀྱིས་ཡང་དེང་སང་གི་ཅིག་ཡོངས་གྲགས་ཆེན་པོ་ཡིན་བསྡད་པའི་ས་ཆ་དང་དེང་སང་གི་བོད་ནང་ལོགས་ཀྱི་རྫོང་དང་ཅིག་སྲིད་འཛིན་རིམ་པ་བྱེད་རོགས་དེ་འདྲའི་ངོ་སྤྲོད་བྱེད་རོགས་བྱེད་ཟེར་ནས་མང་པོ་འདུག་ད་དེ་ཚོ་དེ་ངས་ཞུ་གི་མེད་ད་གནའ་བོའི་གི་གནའ་ཤུལ་ཟེར་ན་རེད་ད་དེ་འདྲའི་གི་གནས་གལ་ཆེན་པོ་ལོ་རྒྱུས་གི་རང་བཞིན་ལྡན་པ་འོ་དེ་འདྲའི་ཡིན་ན་ངས་བྱེད་གི་ཡོད་བ་ད་རྒྱ་གར་ནང་ལོགས་དེ་ཚོ་དེ་ངས་དང་པོ་དང་ང་རང་གི་ཆ་ཤས་སུ་ཁེལ་མེད།

ག་རེ་ཟེར་ན་ད་དེང་སང་བོད་ནང་ལོགས་ནས་ད་རྒྱ་ནག་གི་ཤུགས་རྐྱེན་ཡིན་ན་རེད་ག་རེ་ཡིན་མིན་ལ་མ་ལྟོས་པ་དེང་སང་གི་ཅིག་ཁྲ་ཁྲ་ཟིང་ཟིང་ཡར་རྒྱས་ཡོད་པའི་བཟོ་འདྲ་བོ་ད་དེ་འདྲའི་འདྲ་བོ་དང་ཨ་ནི་དེ་མ་ཡིན་པ་ཅིག་རྒྱ་མི་གི་དྲིལ་བསྒྲགས་གི་ནང་ལོགས་ལ་སྤྱི་ཚོགས་རྙིང་པ་གི་ང་ཚོ་བོད་གི་བཙོན་ཁང་དེ་ཚོ་དེ་ད་ཁོ་ཚོས་ཞེ་པོ་བསྟན་གི་འདུག་བ་འགྲེམས་སྟོན་གི་བཟོས་ནས་ནང་ལོགས་ལ་འཛུལ་སོང་ན་ཅིག་ཉེས་རྡུང་བཏང་བའི་གི་སྐད་དེ་འདྲ་ཡ་ང་ཚ་བོ་ཞེ་པོ་དེ་འདྲ་བརྒྱབ་ཡོང་རྒྱུ་བཟོས་ནས

དེ་སྔ་རྣ་བ་ཤོར་འགྲོ། ང་ཚོ་ད་ལྟ་བོད་ཀྱི་ལོ་རྒྱུས་མང་པོ་ཅིག་ས་ཆ་གར་མཛུག་བཙུགས་ན་མཛུག་བཙུགས་ཡ་མེད་དུས། ཁྱད་མཚར་ཞེ་པོ་ཅིག་ཆགས་གི་འདུག་ཨ། དེ་ཡིན་དུས་ས་ཆ་དེ་དང་ཨ་ནི་ས་ཕྱོགས་ག་བ་ཡིན་མིན་ཤེས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཨ་ནི་དཔེ་ཆུང་ས་ཅིག་ནས་ཞུ་བ་ཡིན་ན། ཅིག་ཁང་པ་ནང་ལོགས་ནས་ཕོར་པ་འདྲ་བ་ཅིག་ཅ་ལག་འདྲ་བ་ཅིག་ལེན་དགོས་ན་དེ་ག་བ་ཡོད་མེད་ཤེས་དགོས་རོ། ཕ་གིར་ཡོད་དེ་ནས་ཕ་གིར་མ་གིར་ཡོད་འོ་མ་གིར་ཡོད་བྱས་ཙང་ཤེས་པ་ཡིན་ན་ཨ་ནི་ཐབ་ཚང་ནང་ཡོད living room ཡོད་ག་བ་ཡོད། ག་བ་ཡོད་མེད་དེ་ཧ་མ་གོ་ནས་ཁྱོད་རང་གི་དོན་དག་དེ་འགྲུབ་གི་མ་རེད་པ་དེ་རག་གི་མ་རེད་པ། ཨ་ནི་ལུགས་ཀྱི་བཙལ་དགོས་ན་ག་ར་བཙལ་དགོས་ན་དེ་ཁ་བྱང་ཅིག་དགོས་གི་འདུག་བ།
མཚམས་འདི་ནས་བློ་བཟང་ཤེས་རབ་ལགས་ཀྱིས་གུ་རུ་རིན་པོ་ཆེ་གི་འཁྲུངས་ཡུལ་ཨུ་རྒྱན་གྱི་ཡུལ་ཟེར་དེ་ད་ང་ཚོ་ཞལ་འདོན་མང་པོ་ཞིག་གི་ནང་ལོགས་ལ་འདོན་གྱི་ཡོད་རེད། ཡིན་པ་ཡིན་ནའི་བོད་མི་མང་ཆེ་གིས་ད་ཨུ་རྒྱན་གྱི་ཡུལ་ཞེས་པ་དེ་ག་བ་ལ་ཡོད་མེད་ཅིག་མ་ཤེས་མཁན་མ་ཤེས་མཁན་མང་པོ་ཞེ་པོ་ཅིག་ཡོད་ཀྱི་རེད། འདིའི་སྐོར་ལ་ད་ལྟ་ཨུ་རྒྱན་གྱི་ཡུལ་ཞེས་པ་དེ་ད་ལྟའི་ཆ་ལ

མདོར་བསྡུས་ཅིག་ཞུ་ཡ་ཡིན་རྒྱས་པ་དང་ཞིབ་ཕྲ་བཤད་ཡ་མེད་ལ། ཞིབ་འཇུག་སློབ་ཚོགས་འདི་བསྐོས་ན་དུས་ཚོད་ཀྱིས་འདང་གི་མི་འདུག་དགོངས་སེལ་ཞུ་ཡ་ཡིན། ཐོག་མར་འདི་ཅི་ཟེར་ཞུ་དུ་འདི་ང་ཚོ་གོང་དཀར་གནམ་ཐང་རེད་ལྷ་ས་གྲོང་ཁྱེར་ལ་ཡོད་མི་དེ་རེད། འདི་པེ་ཤ་ཝར་གྱི་གནམ་ཐང་དེ་རེད། ང་ཚོའི་ཨུ་རྒྱན་དང་དེང་སང་ཡོངས་གྲགས་ཀྱི་སུ་ཝ་ཏ་ཟེར་དེ་གི་མངའ་སྡེ་དེ་གི་རྒྱལ་ས་དེ་རེད།
ཨ་བློ་བཟང་ལགས་ད་དུས་ཚོད་ཀྱི་རྐྱེན་པས་མང་པོ་བཏང་ཐུབ་མི་འདུག་དེ་ནི། ད་ལྟ་ཨུ་རྒྱན་གྱི་ཡུལ་ཞེས་པ་དེ་པཱ་ཀི་སི་ཐན་ནང་ལ་ཡོད་པའི་གི་སུ་ཝཱ་ཏུ་ལུང་གཞུང་ཡིན་པ་དེ། བློ་བཟང་ལགས་ཀྱིས་ཉམས་ཞིབ་གྲོགས་ཅིག་ག་འདྲ་གནང་ཡིན་པས་ག་འདྲ་བྱས་ནས་མཁྱེན་སོང། དེ་ང་རང་སྒེར་གྱི་དམིགས་བསལ་རྙེད་མཁན་འདྲ་བོ་ཅན་དེ་འདྲ་གས་མ་རེད་ད་དེང་སང་དེ་ཡོངས་གྲགས་འདྲ་བོ་ཆགས་བསྡད་ཤག། ཡོངས་གྲགས་རེད་འདུག་རེད་འདུག་ཨ་ལང།
ཐོག་མར་དབྱིན་ཇི་དེ་འདྲ་ནུབ་ཕྱོགས་པ་དེ་ཚོ་གི་ངོས་འཛིན་འདྲ་བོ་ཅིག་བྱས་བཟོ་འདྲ་ཅིག་ཤེས་གི་འདུག།
དེ་ཙང་དེ་ཡིན་དུས་སུ་ཝཱ་ཏུ་དེ་ཡོངས་གྲགས་འདྲ་བོ་ཆགས་ཚར་དུས་ད་དེས་སུ་ཝཱ་ཏུ་དེ་ག་བ་འདུག་བལྟས་ནས་ངས་དེ་མ་གཏོགས་ཀྱི་སྤྱིར་བཏང་གི་ཨུ་རྒྱན་ག་བ་རེད་མ་རེད་དེ་འདྲའི་ཐོག་ནས་ངས་དམིགས་བསལ་གྱི་ཞིབ་འཇུག་སོགས་གས་བྱས་མེད། ཨ་ནི་སུ་ཝཱ་ཏུ་དེ་ད་ལྟ་པཱ་ཀི་སི་ཐན་གི་ད་ལྟ་ཨི་སི་ལ་མ་བྷ་དུ་གི་འགྲམ་འཁྲིས་འདྲ་བོ་རེད་འདུག་བ། རེད། ཨ་ནི་དེ་ཚོ་སྤྱིར་བཏང་ཡོང་དུས་ཡང་ང་ཚོ་བོད་ཀྱི་སྤྱིའི་ཨུ་རྒྱན་གྱི་ཡུལ་བཤད་སྟངས་དང།

ད་ལས་རིམ་དེ་མཇུག་མ་སྒྲིལ་བའི་གོང་ལ་བློ་བཟང་ལགས་ཀྱིས་བོད་ཀྱི་རྒྱལ་དར་གྱི་བྱུང་ཁུངས་སྐོར་ལ་འགྲེལ་བརྗོད་གནང་བའི་གི་སྒྲ་འཇུག་ཚན་པ་འདི་བཏང་འདི་རྗེས་ལ་ལས་རིམ་མཇུག་སྒྲིལ་བ་བྱེད་ཀྱི་བློ་བཟང་ལགས་ཀྱིས་དུས་ཚོད་བཏོན་ནས་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ད་འདི་རྗེས་ལ་ཡང་བོད་ཀྱི་རྒྱལ་དར་གྱི་བྱུང་ཁུངས་སྐོར་ལ་འགྲེལ་བཤད་བསྐྱོན་པའི་གི་འདི་ཅིག་འདུག་བརྙན་ཐུང་ཞིག་འདུག་དེ་ནི་སྒྲ་འཇུག་བྱས་པའི་ཚན་པ་ཞིག་བཏང་གི་ཡིན་ད། ས་བཀྲ་ནང་ལོགས་ཀྱི་བོད་གཟིགས་ཞིབ་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་ང་ཚོ་བོད་ཀྱི་རྒྱལ་དར་དང་རྒྱལ་རྟགས་གཉིས་པོ་དེ་བོད་བཙན་པོའི་དུས་རབས་ཀྱི་བར་དུ་ཡར་འདེད་བྱས་པ་ཡིན་ན་འདེད་ཡ་ཡོད་བསྡད་པ་ཅིག་དང་ཁུངས་གཏུག་ས་ཡོད་བསྡད་པ་ཅིག་ཆགས་བསྡད་ཤག་ད་དེ་གི་སྐོར་ལ་སོ་སོའི་བསམ་ཚུལ་ཕྲན་བུ་ཅིག་ཞུ་ཡ་ཡིན། ཐོག་མར་པར་རིས་འདི་ཅི་ཟེར་བརྒྱབ་པ་ཡིན་ན་འདིའི་ནང་ལོགས་ལ་གསལ་བསྡད་པའི་གསེར་གྱི་སེང་གེ་ཁ་སྤྲོད་དེ། གོང་དུ་ངས་ལེ་ཚན་གཅིག་གི་ནང་ལོགས་ལ་ངོ་སྤྲོད་ཞུས་པའི་གཏེར་ལམ་བང་སོ་ནང་ལོགས་ནས་ཐོན་ཡོང་བའི་གི་དངོས་རྫས་ཅིག་ཆགས་བསྡད་ཡོད་རེད། ད་དེང་སང་སྐད་ཆ་འདྲ་བོ་བྱས་པ་ཡིན་ན་ལྷན་པ་ཟེར་དགོས་རེད་གདའ། རྟགས་མ་ཟེར་དགོས་རེད་གང་ལྟར་ཁོ་རྟགས་ཅིག་རེད་འདུག་བ། ད་འདི་དང་ང་ཚོ་བོད་ཀྱི་རྒྱལ་དར་གྱི་ངོས་ཀྱི་ནི་སེང་གེ་ཁ་སྤྲོད་དེ་དང་རྒྱལ་རྟགས་ཀྱི་ངོས་ཀྱི་སེང་གེ་ཁ་སྤྲོད་དེ་ཚོ་དེ་ཧ་ཅང་གི་འདྲ་བོ་ཡོད་བསྡད་པ། དེང་སང་གི་ང་ཚོ་ཡོད་བསྡད་པའི་རྒྱལ་དར་དང་རྒྱལ་རྟགས་དེ་ཚོ་གི་རྨང་གཞི་ཟེར་ན་རེད་ས་བོན་འདྲ་བོ་དེ་ནི་སྐབས་དེ་དུས་ནས་ཡོད་པ་བརྩིས་ན་འགྲིག་བསྡད་པ་ཅིག། གི་ལོ་རྒྱུས་ཀྱི་བརྒྱུད་རིམ་མང་པོ་གི་ནང་ལོགས་དང་ནི་ལྷག་པར་དུ་སྒྱུ་རྩལ་བ་ལག་རྩལ་བ་དེ་ཚོ་གི་ཏོག་ཙམ་ཏོག་ཙམ་ཁོ་བོའི་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད། ལོ་ཁ་ཤས་ཀྱི་ནང་ལོགས་ལ་ང་ཚོ་བོད་ཀྱི་རྒྱལ་དར་དེ་གི་ཚོས་མདོག་དང་བཅས་དེ་འདྲའི་འགྱུར་བ་མང་པོ་ཐེབས་བཞིན་སེ་གི་གི་ཅེས་པ་དེ་ནང་བཞིན་ཡིན་དུས་ད་འདི་དུས་ཚོད་རིང་པོ་གི་ཕྱིར་རོ། ནི་གཙོ་བོ་ནང་གི་གཙོ་བོ་འདྲ་ཆེ་ཤོས་དེ་ག་རེ་རེད་ཟེར་ན་སེང་གེ་ཁ་སྤྲོད་དེ་རེད། སེང་གེ་ཁ་སྤྲོད་དེ་ཡང་མགོ་སྤྲད་ན་སྤྲད་སྟངས་ཅིག་ཡོད་རེད་བ། སེང་གེ་གཉིས་དེའི་ལངས་ལུགས་དང་དེ་ཚོ་གི་ཐོག་ནས། འདི་མཐོང་བ་དང་མཉམ་དུ་ལམ་སང་ང་ཚོ་རྒྱལ་དར་དང་རྒྱལ་དར་གྱི་ངོས་ཀྱི་སེང་གེ་ཁ་སྤྲོད་དེ། བློ་ཡུལ་དུ་ཤར་ཐུབ་ཡ་འདྲ་བ་ཅིག། འོ་དེ་འདྲའི་གི་གནས་སྟངས་ཅིག་ཡོད་བསྡད་བ་དེ་རེད། ད་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཀྲོན་ནང་ལ་གནས་འཁོད་བོད་ཀྱི་རིག་གནས་ཐད་ལ་མཁས་པ་བློ་བཟང་ཤེས་རབ་ལགས་ཀྱིས་ད་འདས་པའི་ལོ་ངོ་མང་པོའི་རིང་ལ། ད་གཙོ་བོ་སྤྱི་ཚོགས་བརྒྱུད་ལམ YouTube ཐོག་ནས། བོད་ཀྱི་རྒྱལ་རབས་ལོ་རྒྱུས་བོད་ཀྱི་རིག་གནས་ཨ་ནི་གཅིག་བོད་ནང་གི་ས་གནས་གནད་འགག་ཆེ་བ་དང་གལ་ཆེ་བ་ཁག་ག་བ་ག་བ་ལ་ཡོད་མེད། དེ་འབྲེལ་གྱི་ལས་རིམ་མང་པོ་ཅིག་བཟོས་ནས་མི་མང་ལ་གང་ལྟར་གོ་རྟོགས་སྤེལ་ཡས་ངོ་སྤྲོད་གནང་ཡས་སློབ་ཁྲིད་གནང་ཡས་དེ་འབྲེལ་གྱི་ལས་རིམ་ཅིག་གཉེར་གནང་གི་འདུག་དེ་ཚོའི་ཐོག་ལ་བློ་བཟང་ལགས་ཀྱིས་ངོ་སྤྲོད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་ལགས་སོ་ལགས་ལགས་སོ།